ཁྱོད་ནི་ནམ་ཞིག་སྟོང་པ་ཉིད་རྟེན་འབྱུང་དོན་དུ་མཐོང་བ་ན། སངས་རྒྱས་བཅོམ་ལྡན་འདས་ཁྱེད་རང་གིས་ནམ་ཞིག་ཡིན་ཚུལ་ན་དེ་ནི་སྟོང་པ་ཉིད་ཀྱི་དོན་དེ་རྟེན་འབྱུང་གི་དོན་ལ་མཐོང་བྱས་ནས་རྟེན་འབྱུང་དང་སྟོང་པ་ཉིད་པོ་དེ། གཅིག་གྲོགས་སུ་གཅིག་ཤར་བའི་དོན་གཅིག་པ་གཅིག་ལ་མཐོང་བ་དེའི་ཚེ་ན། རང་བཞིན་གྱིས་ནི་སྟོང་པ་དང་བྱ་བྱེད་འཐད་པ་མི་འགལ་ཞིང། དེ་ལྟ་བུའི་རྟེན་འབྱུང་དང་སྟོང་པ་ཉིད་པོ་དེ་དོན་གཅིག་ཏུ་རྟོགས་སོང་ན།

དེ་ལས་ལྡོག་པ་རང་བཞིན་གྱིས་གྲུབ་པ་ཡིན་ན་སྟོང་ལ་བྱ་བ་མི་རུང་ཞིང་ཟེར། དེ་བཞིན་རང་བཞིན་གྱིས་གྲུབ་པ་ཡིན་ན་སྟོང་པ་དེ་ལ་བྱ་བ་རུང་གི་མ་རེད། བྱ་བྱེད་ཀྱི་རྣམ་གཞག་གང་ཡང་མི་འཐད་པ་ཞིག་ཆགས་ཀྱི་རེད། བྱ་དང་བཅས་ལ་སྟོང་མེད་པས་དེ་བྱ་བ་དང་བཅས་པ་ལ་བརྟེན་ན་སྟོང་པ་ཞེས་མ་ཟེར། གལ་ཏེ་འདི་དག་ཀུན་སྟོང་ན་འབྱུང་བ་མེད་ཅིང་འཇིག་པ་མེད་ཟེར་ན། གལ་ཏེ་འདི་ཀུན་མི་སྟོང་ན་འབྱུང་བ་མེད་ཅིང་འཇིག་པ་མེད་ཟེར་ནས་ཕར་ཁ་ལོག་ནས་བཤད་ཡོད་རེད་ཚོད་ད་ག་རང་འགྲུས་ཀྱིས་བཤད་ཀྱི་རེད་བ་དེ་དང་གཅིག་པ་གཅིག་རྐྱང་ཡིན་པ་རེད། དེ་ཚེ་རང་བཞིན་གྱིས་གྲུབ་པས་སྟོང་པ་ཡིན་པ་ཡིན་ན་བྱ་བྱེད་དོན་གྱི་འཐད་ཀྱི་མ་རེད། དབུ་མ་ཐལ་འགྱུར་གྱིས་རང་བཞིན་གྱིས་གྲུབ་པས་སྟོང་པ་མ་ཡིན་ན་བྱ་བྱེད་དོན་གྱི་འཐད་ཀྱི་མ་རེད། རང་བཞིན་གྱིས་མ་གྲུབ་པ་ཡིན་ཙང་བྱ་བྱེད་འཐད་པ་མ་གཏོགས་རང་བཞིན་གྱིས་གྲུབ་ན་བྱ་བྱེད་རྣམ་གཞག་དོན་གྱི་འཐད་མ་རེད། ཨོ་ཏོ་སུ་སྐྱེས་ཀྱི་ནི་བཤད་དགོས་རེད་བ་སྟོང་ལ་བྱ་བ་མི་རུང་ཞིང་བྱ་དང་བཅས་ལ་སྟོང་མེད་པས། ཉམ་ངའི་གཡང་སར་ལྷུང་བར་བཞེད་ཟེར། དེ་ཡིན་ཙང་ཨ་ནི། ཉམ་ངའི་གཡང་སར་ལྷུང་ནས་ཡང་ན་ཆད་ལྟ་ལ་ལྷུང་ཡང་ན་རྟག་ལྟ་ལ་ལྷུང་བྱེད་ནི།

ཁོ་མེད་ན་ནི་གཉིས་ཀ་མེད་མཁན་ཆགས་འགྲོ་གི་རེད་ཡོད་ན་ནི་གཉིས་ཀ་ཡོད་ནི་མ་གཏོགས་ཁ་བྲལ་ཐབས་མེད་པ་ཞིག་ཆགས་འགྲོ་གི་རེད་ཁོ་རང་བཞིན་མེད་པ་ཡིན་ཙང་རང་བཞིན་གྱིས་མ་གྲུབ་པས་དེ་ཡིན་འོང་དེ་འོང་ནི་ཁོ་གཉིས་ཁ་བྲལ་རྒྱུ་ཡོད་པ་ཞིག་ཆགས་གི་རེད་བ། ཨ་དེ། དབུ་མ་པ་དང་གྲུབ་མཐའ་འོག་མ་རྣམས་ཀྱིས་དེ་ཡིན་པ་རེད་དེ་ལས་བཟློག་པར་མཐོང་བ་ན་སྟོང་ལ་བྱ་བ་མི་རུང་ཞིང་བྱ་དང་བཅས་ལ་སྟོང་མེད་པས་ཉམ་ངའི་གཡང་སར་ལྷུང་བར་བཞེད་ཟེར་ཉམ་ང་ཟེར་དེ་ད་རྟག་ཆད་ཀྱི་མཐའ་གཉིས་པོ་གང་ཡང་རུང་བ་ཞིག་ལ་ལྷུང་ཡ་གཅིག་མ་གཏོགས་ཡོད་མ་རེད། ཡང་ན་ནི་ཆད་ལྟ་ལ་ལྷུང་གི་རེད་ཡང་ན་ནི་རྟག་ལྟར་ལྷུང་གི་རེད།

རང་བཞིན་མྱང་འདས་ཟེར་མཁན་དེ་རེ་རེ་བ་རེད། གདོད་མ་ནས་ཡོང་བའི་སྐྱེས་པ་རེད། ཁོ་ལ་རང་བཞིན་གྱི་དྲི་མ་ཞུགས་མ་མྱོང་མཁན་གྱི་རང་བཞིན་གྱི་མྱང་འདས་ཡིན་པས་ཁོ་གཅིག་པ་གཅིག་རྐྱང་རེད། གཅིག་པ་གཅིག་རྐྱང་རེད་དེ། ཆོས་ཅན་གང་རང་རང་ཡང་དྲི་མ་དང་དག་སོང་ན་ཁོ། དེའི་སྟེང་གི་ཆོས་ཉིད་དེ་ཡང་དྲི་མ་དང། དྲི་མ་དང་བྲལ་བའི་འགོག་བདེན་ཡིན་པ་དེ་བློའི་དབང་གིས་ཕར་བཏགས་ཙམ་ཞིག་རེད་བ། དེ་ཡིན་ཙང་ཆོས་ཅན་ལ་ལྟོས་ནས་ཁོ། ཆོས་ཉིད་དེ་འགོག་བདེན་དེ་བཞག་དགོས་ཀྱི་མ་གཏོགས་ཆོས་ཅན་ཞིག་གང་ཡང་མེད་པ་བྱས་ན་འགོག་བདེན་ཞིག་བཞག་ཡ་རྩ་བ་ནས་ཡོད་མ་རེད་བ།

དེ་ཡོད་རེད་བ། མྱུ་གུ། མྱུ་གུ་དེ་ས་བོན་གྱི་གནས་སྐབས་སུ་མྱུ་གུ་སྐྱེ་བཞིན་པའི་བྱ་བ་ཅིག་ཡོད་རེད་བ། མྱུ་གུ་སྐྱེ་བཞིན་པའི་བྱ་བ་དེ་ལྟོས་ས་དེ་སུ་ལ་ལྟོས་དགོས་རེད་ཟེར་ན། ལྟོས་ས་བྱེད་པ་པོ་མྱུ་གུ་དེ་ལ་ལྟོས་དགོས་རེད་ཟེར་མྱུ་གུ་གཞི་ནས་འགྲུབ་རྒྱུ་རེད་བ། ས་བོན་གྱི་དུས་སུ་མྱུ་གུ་སྐྱེ་བཞིན་པའི་བྱ་བ་དེ་གྲུབ་ཚར་རེད་བ། བྱ་བ་དེ་སྔོན་ལ་གྲུབ་ནས་བྱེད་པ་པོ་དེ་རྗེས་ལ་གྲུབ་པ་རེད་ཡིན་ནའི་བྱ་བ་དེ་བྱེད་པ་པོ་ལ་མ་ལྟོས་པར་བྱ་བ་འཇོག་ས་ཡོད་མ་རེད་བ། བྱེད་པོ་ལས་ལ་ལྟོས་བྱས་ཤིང་ཟེར་ཡོད་རེད་བ།

ཡོད་ཡོད་ཟེར་མཁན་དེ་ཡང་མེད་པ་ཅིག་ལ་བརྟེན་ནས་ཡོད་པ་འཇོག་དགོས་རེད་བ། མེད་པ་ཟེར་མཁན་དེ་ཡང་མེད་ཡོད་པ་ལ་བརྟེན་ནས་ནི་མེད་པ་ཟེར་མཁན་དེ་བཞག་དགོས་རེད་བ། དེ་ལ་ལྟོས་མེད་ནམ་མཁའི་མེ་ཏོག་བཞིན་ཟེར་དེས་ན་མ་བརྟེན་ཡོད་མ་ཡིན་ཟེར། མ་བརྟེན་པ་ཞིག་གང་ཡང་ཡོད་མ་རེད་གཞན་ལ་ལྟོས་ནས་འཇོག་དགོས་ཀྱི་རྐྱང་རྐྱང་རེད་ཟེར། དེ་ཡིན་ཙང་གཞན་ལ་ལྟོས་དགོས་ཡིན་ཙང་གཞན་དབང་རེད་མ་གཏོགས་རང་དབང་མ་རེད་བ།